མང་ཕྱིར་ཁོ་ནི་ཡར་ཡོང་པའི་སྐོར་དུ་དེ་ནས་མེ་ལྷང་བ་དང་བདེ་བ་ཆེན་པོ་བྱས་དེ། མེ། འདི་ལྷང་ལྷང་ལ་ཡོད་པའི་བདེ་བ་ཆེན་པོ་ཡེ་ཤེས་ཅན་གྱི་སྙིང་གའི་བར་དུ་ཡར་ཡོང། དེ་ནས་ཡར་སྣ་ནས་དགའ་བྱེད་དཀར་པོ་ནས་འབྲུ་ཙམ་མར་ཡོང་བས་སྟོང་སང་སང་བྱེད། སྟོང་འཆང་འཆང་དུ་འགྲོ་བའི་དམིགས་པ་བྱེད། སྟོང་པའི་སྣང་བ་ཤར། སྙིང་གའི་བར་དུ་སྙིང་ག་ལ་ཁོ་གཉིས་མཉམ་འདུས་འཁོར་འཁོར་བས་བཅད་དང་རུ་དང་རུ་ས་རུ་ས། ནི་དགའ་བྱེད་དམར་ཆ་ལ་སྤྱོད་དམར་ཆ་དེ་འབར་ཁོ་ནས་སྟོང་ཡལ་ལ་འགྲོ་བས་གོ། བདེ་བ་དང་སྟོང་པ་གི་དམིགས་པ་ཤུགས་ཆེར་འགྲོ། བདེ་སྟོང་གི་ཤེས་བྱེད་ཅུང་བསམ་པ་དེ་ཁའི་ངང་ནས་བ། ནི། ཡུན་གང་རིང་རིང་བཞག་བ་དེ་གཅིག་རེད། ད་ག། དུས་རྒྱུན་ཡིན་ན་དམིགས་པ་འདི་རེད། ཡང། བདག་འཇུག་སྐབས་ལ། དགའ་བྱེད་དཀར་པོ་མས་ནས་ཡར་ཡོང་དམར་པོ་མར་ཡོང་དེ་གོ་ཡ་དེ་གོ་ལྡོག་བྱས་པ་རེད།

ད་གོས་དང་ཕྱག་རྒྱ་ལྔ་ལ་སོགས་ལྔ་ལ་སོགས་ཤེས་རབ་ཡན་ལག་ཕུར་བུ་གུར། ཟེར་གྱི་ཡོད་དང། བདེ་མཆོག་ལེའུ་ལྔ་བཅུ་ང་གཅིག་པའི་ནང་ལ་བཤད་པའི་དེ་ཉིད་བཅུ་བཞི་སྟེ། འདི་ལ་ཚང་ལུགས་དེ་བཤད་དགོས་རེད། དེ་ལ་ཟོར་ཉང་ཆོད་ཡོང་རེད། ང་རང་ཚོ་རྣལ་འབྱོར་པ་དེ་བས་གང་མི་ལས་ཡག་པོ་ཡིན་ཟེར། ཡིན་ལུགས་ག་འདྲ་རེད་ཟེར་ན་ཡག་པོ་ཡིན་ཟེར། ཡིན་ཡག་པོ་ཡིན་ལུགས་ག་འདྲ་རེད་ཟེར་ན་ཡག་པོ་ཡིན་བྱས་པ་རེད་ད།

ཆོས་འབྱུང་གི་འཚོ་བའི་དོན་དག་པའི་ཞོགས་ཀས་ནས། སྔ་ལངས་རྒྱག་རྒྱུག་བྱས་ལོས་ནི། བས་མི་འདུག་ད་ཤི་དཀའ་ལས་རྒྱག་དེ་དགོས་ཡ་ཆེ་ལ་སླེབས་པ་རེད་དེ། ཀ་མེད་རེད་བ་ད་ཅན་གྱི་དལ་ཡོང་ཡིན་དུས། དེ་མ་བྱུང་རྒྱ་གར་འདི་ནས་རང་དབང་མེད་པ། དཀའ་ལས་རྒྱག་དགོས་རེད་ཕར་ཞོག་ཚ་ཚང། བྱས་ཡ་ཡོད་མ་རེད། ཡིན་ནའི་ཆུ་ཚོད་བཞིན་དུ་འགྲོ་མཁན་ཡིན་ན། རང་རང་སོ་སོ་ཆེད་དེ་བ་དལ་བཞག་ནས་བསྡད། རྒྱ་གར་འདི་ནང་འཚོ་བ་ཡག་ཐག་ཆོད་ཡོང་གི་རེད་དེ། དེ་ཡིན་ནའི་གཅིག། མི་མང་པོ་དེ་འདྲ་མཉམ་དུ་འཚོ་ན་འཚོ་བ་སྐྱོང་ཐུབ་པ་དེ་ཁག་པོ་རེད།

ཨ་ནི་གཞིས་ཀ་རྩེའི་མི་མང་གིས་གཞིས་ཀ་རྩེ་མ་མ་ས་ལ་རོགས་འདྲ་བྱེད་ཡོང་ཁ་ཤས་དེ་ནི་ངོས་ཟིན་བྱོས་བློའི་ཁ་ཆེ་དེ་འདྲའི་བྱེད་མཁན་ཡོད་རེད་ཡག་ཐག་ཆོད་རེད་དེ་ཨང་ཀི་དང་པོ་རེད་རང་གི་ཞིང་ཁ་རང་གིས་མ་གཏོགས་ཕྱག་རོགས་བྱས་ན་ཆོག་ཡོད་མ་རེད་འདུག་དེ་དཀའ་ལས་རྒྱབ་རེད་ཐེ་ལའི་ནང་བཀྲི་དགོས་ཀྱི་ཡོད་རེད། ད་ག་ནང་བཞིན། འཛམ་བུའི་གླིང་ན་ཆུ་ཕྲན་ཇི་སྙེད་ཅིག་འབབ་པ་དེ་ནི་ཀླུ་ཡི་བདག་པོ་དེ་ཡི་མཐུ་དཔལ་ཡིན་ཟེར་ཡག་གི། མ་དྲོས་མཚོ་ཆེན་གྱི་ཐོག་དེ་ནས་ཆུ་མང་པོ་བབས་ཀྱི་ཡོད་རེད་དེ། ཆུ་ལ་མར་མར་རྒྱུགས་ཡོང་ཡས་དེ་ཞིང་ཁར་གཏོང་བའི་དབང་ཡོད་མ་རེད། ཡང་ཆུ་བདག་གི་ཡོད་ཟེར་ཐིག་གི་བདག་དང་ཕག་བདག་དང་གཙུག་བདག་ནི་ཆུ་མགོ་ལ་འགྲོ་སྟེར་རྒྱུ་མིན་ཟེར། དེ་འདྲ་བྱེད་ཀྱི་ཡོད་རེད་བྱས་ཙང་ད་བོད་དེ་ལ་བསམ་བློ་གཏོང་ན། ད་སྔ་ཇོ་ནང་བཞིན་གྱི་རང་དབང་དེ་ཡོང་གི་ཡ་ཡོད་མ་རེད། ཡོངས་ནས་བྱེད་གི་ཡོད་མ་རེད། རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་རུ་ཆེ་དེ་ངེས་མེད་ང་རང་ཚུད་པའི་མནར་གཅོད་དེ་བྱེད་བཅུག་གི་ཡོད་མ་རེད། གཅིག་ལས་གཅིག་བྱེད་རུ་ཆེ་ནི་ད་ལྟའི་བོད་དེ་འདི་ཆེས་གསར་པ་ཆིག་ལས་ལས་གི་རེད་བསམ་བསམ་རུ་བྱེད་དགོས་རེད། མ་གཏོགས་སྔ་ཇོ་ནང་བཞིན་བྱས་ན་ཨེ་ནས་རྒྱལ་བ་རིན་པོ་ཆེ་མཇལ་ཁ་ཡི་ཐོག་ཁ་པོ་དེ་པ་ཆི་ལ་བཀག་ཤག་ཅག་ཚུན་ཤེས་ཅི་ཤེས་འབོད་སྐུལ་ཞུ། ཁྱི་ལུག་མ་དེ་ངའི་སྲིད་གང་ཡོང་ཡོང་མི་མེད་པ་ཅི། བ་བ་རིན་འབོད་སྐུལ་ཞུ།

ལྷག་པར་དུ་དཀོན་མཆོག་ལ་མཆོད་པ་ཕུལ་དགེ་འདུན་སྡེ་ལ་འཚོ་བ་ཕུལ། ག་ནས་ཡིན་ནའི་ཡ་ཆོས་མ་ཆོས་ཅི་ལ་འགྲོ་གི་ཡོད། དེ་ཡིན་ཙང་སུ་ན་ཟ་ཡག་རང་རེད་མ་གཏོགས། འདི་ཚོའི་དོན་དག་རེད་ཟེར་ལབ་ན་ལབ་ཆོག་གི་ཡོད་མ་རེད་དེ། རེད་དེ་ཡོད་མ་རེད། དེ་ཡིན་ནའི་བསགས་ན་བསགས་སྟངས་ཅིག་ཡོད་རེད་སྐྱེ་བོ་ལོངས་སྤྱོད་གསོག་མཁན་དེ་ལ། རང་གིས་སྐྱིད་པོ་བཏང་ཟ་ནུས་ན་ཨོ་ཙི་རེད་འགའ་ཤས་རང་གིས་མི་ཟ་མི་ལ་མི་སྤྲད། པའི་ཀྲུང་གོ་སྡོད་མཁན་ཅིག་ཡོད་རེད། དེ་ནི་དུག་སྦྲུལ་མགོ་གི་ནོར་བུ་དང་གཅིག་པ་རེད། བས། ཕན་ཐོགས་ཡོད་མ་རེད། དུག་སྦྲུལ་མགོ་ལ་ནོར་བུ་ཡོད་རེད། ད་གལ་སུ་གཅིག་གིས་ཕན་པ་མ་རེད། ཁྱི་རྒན་སོ་མེད་ཀྱིས་རུས་གོག་སྐམ་པོ་སྲུང་བྱེད་པ་རེད། ཁྱི་རྒན་གོག་སོ་བུད་ཚར་དུས་ཨ་ནི། བས་རུས་སྐམ་བསྡད་མཁན། ར་རུས་ལུག་རུས་སྒྲུབ་པ་དང་སྐམ་ནས་ར་གོ་རབ་བྱེད་མཁན་དེ་རག་སོང་དེ་ཚུར་འཁྱེར་སྔས་མགོ་རྒྱབ་ཉལ་བསྡད་ནས།

ཟ་བཅུག་པའི་སྐྲན་པོ་གཅིག་དྲུག་པ་བརྒྱ་ལ་མ་བརྒྱ་གཅིག་ལ་ཟ་ཡག་གི་སྣོད་སྤྱད་དེ་ཐུགས་འོག་ཏུ་དང་པོ་སྣོད་སྤྱད་གཙང་མ་འཁྲུས་ལག་པ་འཁྲུས། ཁ་ཡང་འཁྲུས། དཀོན་མཆོག་ཀུན་ནུས་ལས་ཕྱག་མཆོད་པ་གསོལ་བ་བཏབ་ཅིག་དེ་ཁ་ལ་དྲི་མ་མེད་པར་བྱུང་ན་ཡག་པོ་ཡོད་རེད། ཨ་ནི་སྣོད་སྤྱད་ནང་དུ་ལྟོ་ཆས་དེ་བླུགས་དེ་དེ་ཡར་བཤམས། བྱིན་རླབས་བྱས་དཀོན་མཆོག་ལ་ཕུལ། ཞེས་ཐར་པ་ནི་ཕུད། དེ་ཚར་སོང་ནས་ཡར་མཆོད། ཁྱོད་རུ་ཟ་ཆོག་ཡག་སྔགས་རྒྱལ་ཡོད་རེད་དེ་འདོན་ཤེས་ན་རེད་མ་འདོན་ནའི་དཀོན་མཆོག་གི་བྱིན་རླབས་ཡིན་བསམ་པ་བྱས་ཏེ་བྱིན་རླབས་ཀྱི་ཚུལ་མང་ཤོས་ནི་ཟ་ཆོག་ཟེར་དེ་དཔེ་ཆ་མང་པོ་ནས་གསུངས་ཡོད་རེད། མཆོད་པ་རྒྱ་ཆེན་པོ་རེད་གི་རེད། རང་གི་ཟ་ཡག་ལས་ལྷག་ཅིག་དཀོན་མཆོག་ལ་མཆོད་ཆོག་རེད། འགའ་ཤས་དེ་ཐུ་བུ་རུ་བུ་བྱས་ནས་བའི་མཆོད་པ་ཕུལ་ཡག་གི་ཟ་ཡག་གི་དེ་བཟོ་དེ་ཡར་བཤམས་དེ་ན་ཏོག་ཏོག་གླེང་ཟུག་དེ་བ་སྒྲིག།

སེམས་ཅན་ཐམས་ཅད་ཀྱི་དོན་དུ་ཕུལ་བ་ཡིན་ཁྱེད་རང་གིས་སེམས་ཅན་ཐམས་ཅད་ཀྱི་དོན་དུ་བཞེས་རོགས་གནང་ཟེར་བྱས་ནས་ཨ་ཏུ་བཟོས་བྱུང་བ་རེད། བདག་ནི། བསོད་ནམས་མི་ལྡན་བཀྲེན་ཆེན་ཏེ། འབུལ་བའི་ནོར་གཞན་བདག་ལ་ཅང་མ་མཆིས་ཟེར་ཡང་འགྲིག་པ་རེད། བདག་གི་དོན་སླད་ཉིད་ཀྱི་མཐུས་བཞེས་ཤིག་རང་ལ་ཕུལ་བའི་མཐུ་ཡོད་མ་རེད་འཛམ་བུ་སྟོང་གསུམ་སྟོང་བར་གྱི་འཛམ་བུ་གླིང་འབུལ་ཡག་གི་མཐུ་ཡོད་མ་རེད། ཞིང་ཁམས་གཅིག་འབུལ་ཡག་གི། བཀྱག་ནི་ཐུབ་གི་མ་རེད། ལེན་ནི་ཐུབ་གི་མ་རེད། སྤོ་ནི་ཐུབ་གི་མ་རེད། ཡིན་ནའི་ཕུལ་གི་ཡོད་ཟེར་ཁོ་ར་ཡོད་ཡོད་གང་ཡང་ཕུལ་ནས་དཀོན་མཆོག་ལ་བཞེས་པའི་མཐུ་ཡོད་རེད།

དཀོན་མཆོག་ལ་ཕུལ་ཡ་དེ། ཁྱོད་ཆོས་བརྒྱུད་སྤྱི་ལ་ལོངས་སྤྱོད་ཆེན་པོ་ཡོང་རྒྱུ་ཡོད་རེད། ད་ཁྱོས་བྱེད་དགོས་ཡ་དེ་ངས་ཁ་སང་སེམས་མི་རྒན་གོག་ཚོས་ཡིན་ནའི་ཏོག་ཙེ་མ་ཤི་གོང་དེ་རབ་བྱུང་དགེ་ཚུལ་ལུགས་སྡོམ་པ་ཅིག་སློང་ཐུབ་ན། ག་ཚོད་འཇགས་ནའི་འཇགས་བྱམས་པའི་བསྟན་པ་ལ་གྲོལ་ཡ་ཞིག་ཡིན་པ་རེད། གྱེན་ཏི་ལི་སི་ངན་གྱི་ཤིང་རྟ་ཇི་ལྟར་དཔལ་སྤོབས་མི་རྒན་ཐབས་རྡུགས་ཞི་བུ་ཅིག། ཟ་རྒྱུ་འཐུང་རྒྱུའི་སྐྲན་སུས་སྲིད། ཁོ་ར་ཁྱིམ་མེད་དེ་ནི་བའི་གསོན་འདྲི་ནང་ཡོད་པའི་ཚ་པོ། ག་རེ་བྱས་ན་མ་འགྲིག་ཟེར་དུས་ངས། ཟ་འཐུང་གཏོང་མཁན་བ་རས་རྒྱག་མཁན་རྫོང་མཁན་ཞིག་ཡོད་རེད། མ་ཁོས་རང་གི་མི་རྒན་གོག་མ་ཐོན་པར་ཟས་བོར་ཞེས་བཤད། ཕྲུ་གུ་དེ་བཅད་ཡོད་མ་རེད་བུ་མོ་ཤ་ཆག་བུ་མོ་བདུན་ཡོད་རེད། བུ་མོ་རེ་རེ་གིས་མག་པ་རེ་རེ་ཁྲིད་ཡོང་ས་སམ། སུས་དགའ་པོ་ཞིག་བྲིས་པ། ད་ག་མང་རུ་ཚོགས་བཅས་རྒྱག་འདྲི་བྱེད་ས་གང་གི་ཐུག་ས་བ་བ་རེད་ཕ་རྒན་གོག། ཡིན་ནའི་སྡུག་རུ་བཅས་མ་བསྡད་རང་བསྡད་འགྲོ་ས་མེད་པ།

དེ་འདྲ་རེད་ཨ་ནི་ཕྱག་འབྲས་རྟགས་རྟོགས་ཚེ་ཡག་ཐུབ་ད། ཕྱག་འཚལ་བ་ང་རྒྱལ་གྱི་གཉེན་པོ་རེད། ང་རྒྱལ་གཞོམ་ནས་མི་གཞན་ལ་དག་སྣང་སྦྱོང་ཐུབ་ན་ཡོན་ཏན་གྱི་ཚོགས་བསགས་ཡོང་དགོས་རེད། ང་རྒྱལ་གྱི་སྒང་བུ་ལ་ཡོན་ཏན་གྱི་ཆུ་མི་ཆགས་པ་ཡིན། ང་རྒྱལ་གྱི་ང་ཅིག་ཡིན་ཡིན་ཟེར་ཡ་སྒང་སྒང་བྱས་བསྡད་ན་དཀོན་མཆོག་གི་བྱིན་རླབས་ཆགས་ཀྱི་ཡོད་མ་རེད། ཆར་པ་གཏོང་དུས་སྒང་སྒང་མགོ་ལ་ཆུ་སྡོད་ཀྱི་ཡོད་མ་རེད།

གུས་དང་ཕྱག་རྒྱ་ལྔ་ལ་སོགས་བཟའ་བྱ་བྱ་ང་གནས། གུས་དང་བསལ་ཏེ་སྐད་བཟློས་ཏེ་ལ་གནས་ལ་འཇུག་པ་ཡིན་ཙང་གནས་ཏེ་རང་གི་ཆོས་དང་མཐུན་པའི་འཚོ་བ་སྒྲུབ་སླ་བ། ཆོས་བྱེད་ཀྱི་ནི་ཏོག་སུ་འདོད་གསོལ་བདེ་བ། སུ་སུ་གིས་འདི་རེ་ཟ་མ་རུ་བྱེད་ལ་བདེ་བ་ཡིན་ཙང་ཆོས་མཐུན་གྱི་འཚོ་བ་རྙེད་སླ་བ་ལ་སོགས་པ་རང་གི་བས་རང་གི་ལྟར་ན་རང་ལ་བའི་ཆོས་ཀྱི་ཡ་མཚན་ཉིད་དུ་ལྡན་པ་ཕན་འདོགས་བྱ་རུ་བྱེད།

ངའི་ཡིད་ལ་ཕུ་བཏབ་ཡོད་མ་རེད་ཕུ་བཏབ་ཡོད་མ་རེད་དེ་སྔོན་འགྲོ་བསྡུས་པའི་ལུགས་ཡིན་ཙང་སྐྱབས་འགྲོ་སེམས་བསྐྱེད་ནས་བླ་མའི་རྣལ་འབྱོར། སོགས་བསྒྱུར་བ་ཚོགས་བསགས་ཀྱི་སྐོར་གང་ག། ད་ལྟ་སྔོན་འགྲོའི་ཁོངས་སུ་འདུ་བ་རེད་དེ་བར་དུ་དེ་བས་སྔོན་འགྲོའི་ཁོངས་སུ་འདུ་གི་རེད། ཨཱ་ལི་ཀཱ་ལི་ཞེས་བརྗོད་ནས་ཟེར་ཡག་ཅིག་ཡོད་དང། ཨཱ་ལི་ཀཱ་ལི་ཚེ་ཨཱ་ལིའི་དེ་ཉིད་དང་ཀཱ་ལིའི་དེ་ཉིད་གཉིས། བ་དང། ཆོས་འབྱུང་སྔགས་ཕྲེང་དང་ཟླ་བ་དམར་ཆ། དཀར་ཆ་ཆེ་བཅས་ཡག་དེ་ཨཱ་ལི་དང་ཀཱ་ལིའི་དེ་ཉིད་རེད།

ད་དེ་འདྲའི་ཟས་བཞག་ན་ད་ཟས་གཏོང་མཁན་བྱུང་ཡང་འགྲིག་གི་མ་རེད། རྒྱུ་རང་བཞིན་གྱིས་མ་གྲུབ་པ་ཡིན་ན་དཔེར་ན་བུམ་པ་རུལ་པ་ཞིག་ལ་ཆགས་ཤག་ད་ང་རང་ཚོ་བུམ་བོད་པ་ལ་བུམ་པ་དེ་གྲགས་ཆེན་པོ་ཡོད་པ་རེད། མྱུ་གུ་རུལ་པ་ཞིག་ལ་ཆགས་ཤག་ཚོ་དྲུག་རེད་པས་ཨ་ཨ། ཨ་ཨ།

འོད་ཟེར་འཕྲོས་འཁོར་འདས་ཀྱི་ཆོས་ཐམས་ཅད་རྒྱུ་མེད་ཡིན་པ་དེ་རྣམས་ཚུར་འོད་དུ་ཡོད་ཟེར་བ་དེ་རེད་འདུས་པའི་བརྡ་དེ་རེད། ད་ཀོ་དངོས་དངོས་སྐྱེས་པ་སྐྱེས། བདུད་རྩིས་ཚིམ་བྱེད་མྱ་ངན་འདས་ཟེར་བདུད་རྩིས་ཚིམ་བྱེད་དེ་ཉིད་དེ་འདི་ལ་མཚུངས་དེ་ཡོད་རེད། དངོས་བསྟན་བྱེད་ཀྱི་ནང་མཆོད་རེད་དངོས་སུ་བསྟན་པ་བདུད་རྩི་ནང་མཆོད་རེད་བ་ནང་མཆོད་རང་གིས་མྱངས་དེ་ལྷ་ལ་ཕུལ། གང་བྱས་ནས་བདུད་རྩིས་ཚིམ་པ་དེ་ཤུགས་ལ་བསྟན་པ་གྱིས་ནི་ཕྱི་མཆོད་དང་མཆོད་པ་གང་ག་ལོག་པའི་དེ་ཁོ་ན་བདེ་བ་སྐྱེས་པའི་ཐབས་ཡིན་ཙང་བདུད་རྩིས་ཚིམ་བྱེད་གཏོར་མ་ཕུལ་བ་དེ་བདུད་རྩིས་ཚིམ་བྱེད།

ད་ཐུན་ཚང་གི་གནས་བཅུ་ལས་སྤྱིར་ཐུན་དྲུག་ནི་ཡང་ཐུན་མཇུག་མ་མ་འདས་ཀྱི་བར། ཐུན་ཚང་གི་གནས་མཇུག་གི་བའི། ད་ཡན་ལག་འདྲ་བོ་བྱས་ན་ནི། ཁ་ཟས་ཀྱི་གནས་མཇུག་གི། ཕྱིར་ཆོད་པ། ཕྱིར་ཆོད་པའམ་ཚོགས། སྦྱིན་སྲེག། གཏོར་མའི་གནས་མཇུག། ཚེས་བཅུའི་མཆོད་པ། དེ་ཚོ་རེད། ཁ་ཟས་ཀྱི་རྣལ་འབྱོར་དེ་ང་ཚོ་ལྟོ་མ་ཟ་དེའི་དུག་གོ་མ་རེ་བ་དུག་ཅིག་ག་དུས་ཟ་ཟ་ལབ་པའི། བྱིན་རླབས་ཀྱི་ཡང་ན་ཧ་ཧོ་ཧྲཱིཿ་ཡིས་བྱིན་གྱིས་རླབས། བྱིན་གྱིས་རླབས་ནས་ཕུད་བླ་མ་དཀོན་མཆོག་ལ་ཕུལ། དེ་ཕུལ་ཚར་སོང་ནས་དེ་ནི་རང་གི་ཐུགས་ཀར་བཾ་ཡིག། པའི་ལྷར་གསལ་བར་བྱས་ནས་འདྲ་བཾ་ཡིག་རྣལ་འབྱོར་མ་ཡིན་པ་བྱས་རང་གི། སྦྱིན་སྲེག་གི་ཚུལ་དུ་ལོངས་སྤྱོད་ཐུགས་ནས་རོལ། དེ་མིན་ཚོགས་འཁོར་གྱི་ཚུལ་དུ་ལོངས་སྤྱད།

ཨ་ནི་ཚེས་བཅུའི་མཆོད་པ་དེ་ཡང་ཕྱི་རོལ་གྱི་མཆོད་པ་དང་ཚོགས་ཀྱི་མཆོད་པ་བཅས་པ་རེད། ཚེས་བཅུའི་མཆོད་པ་ལ་ཚེས་པ་བཅུ་གཉིས་པོ་དེ་དང་དག་གྲོགས་ལ་བཅུག་ནས་ཚེས་པ་བཅུ་དེ། ཚེས་པ་བཅུ་ཆད་དེ་ཡོད་ན་ཚེས་པ་དགུ་ལ་ཕུལ་དགོས་རེད། ཚེས་པ་བཅུ་ལྷག་དེ་ཡོད་ན་དང་པོ་དེ་ལ་ཕུལ་དགོས་རེད། ཉི་ཤུ་ལྔ་ལ་ཡང་དེ་དང་མཚུངས་པ་རེད། ཨན། རྦད་མ་ཐུབ་ན་ཟླ་བ་བཅུ་གཉིས་པའི་ཚེས་པ། བཅུ་གཅིག་པའི་ཉི་ཤུ་ལྔ་དང་བཅུ་གཉིས་པའི་ཚེས་པ་བཅུ་གཉིས་ལ་བཅུ་དེ་ལ་ངེས་པར་གཏོང་དགོས་རེད་གང་ཐུབ་ཐུབ་བྱས།

ཉི་མ་རེ་ལ་རེ་མ་ཆད་དེ་བྱུང་ན་ཡག་ཐག་ཆོད་གཏོར་མ་དངོས་གྲུབ་འགྲུབ་པའི་རྒྱུ་ཡིན་ཟེར་བ་རེད། གཏོར་མ་ཕུལ་ས་དེ་བདག་བསྐྱེད་ལ་ཕུལ་བ་མ་རེད་དེ་རང་གིས་རང་ལ་དངོས་གྲུབ་ཞུ་ཡ་ཡོད་མ་རེད། བདག་འཇུག་དང་མདུན་བསྐྱེད་བསྒྲུབས་ཡོད་ན་དེ་ལ་ཕུལ་དེ་མེད་ན་གཏོར་མགྲོན་སྤྱན་དྲངས་ཕེཾ་འོག་མིན་གྱི་ཡོན་དུ་ཉི་མ་བླ་མ་དང་སངས་རྒྱས་ཆོས་དང་འཇིག་རྟེན་སྐྱོང་སོགས་ཀྱིས་བསྐོར་བ་སྤྱན་དྲངས་ཟེར་ཨརྒྷཾ་སོགས་ཀྱིས་མཆོད། གཏོར་མ་ག་འདྲ་རེད་ཟེར་ན་གཏོར་མ་དེ་ལ་བླ་མའི་ཕྱག་བཞེས་ནང་བཞིན་བཟོ་རྒྱུ་རེད་བདག་ལ་བཤད་ཡ་མི་འདུག་བོད་ཀྱི་ཡག་པོ་ཡོད་འགྲོ་ཡང་ལྟ་རྒྱུ་གསལ་མ་བྱུང།

ལྷ་གཞན་དང་བུད་མེད་ཐ་མལ་པའི་རྣམ་པས་ནི། དུས་དང་གནས་འདི་དང་འདིར་ཞེས་རྣལ་འབྱོར་མའི་རྣལ་འབྱོར་མ་དང་འཕྲད་པར་འགྱུར་རོ་ཞེས་ལུང་སྟོན་པར་ཡང་ཡོང་གསུངས་ཡོད་རེད། ལུང་སྟོན་པ། ལུང་མི་སྟོན་པར་བུད་མེད་ཐ་མལ་པའི་རྣམ་པར་སྤྲུལ་པ་དང་མཇལ་ནས། མཇལ་བ་ཡང་ཡོད་པས་ངོ་ཤེས་པར་བྱ་སྟེ། བུད་མེད་དེ་སྤྲུལ་པའི་རྟགས་ནི་གསུངས་ཡོད་ད་དུས་ཚོད། ད་རིང་རྫོགས་རིམ་ཤེས་ཐུབ་ས་མ་རེད་བ་སང་ཉིན། ག་ཚད་རེད་ཉི་མ་ཉི་ཚེ་ཕྱི་བཅོལ་བས། ཐ་མའི་བུད་མེད་བུད་མེད་ལ་ཐལ་སོང་ནས་བུད་མེད་སྨན་ཅི་མི་སྤྲོད་པ་ཡིན་པ་དེ་སྡུམ་པ་སྨྲ་ཤེས་ཆེན་པོ་ད་རེའུ་ལ་བྱུང་ན་ནི་སྤྲེ་བ་འདྲ་འདྲ་པ་འདྲ་ཅི་ལབ་པའི་དམག་ཁྱི་རིལ་བཅས་ཁུར། སིན་དུ་རེག་པའི་སྒ་ཁྱི་ཁུར་དེ་ངས་ཅི་བྱུང་ན་ཐེ་ཚོམ་བྱེད་རྒྱུ་ཡོད་མ་རེད་སྐྲ་མ་སེ། དེ་འདྲ་ཡོང་གི་ཡོད་རེད་ད་དེ་འདྲ་བྱུང་ན་ནི་ཨ་ནི་ཡང་ངོ་ཞེན་པ་ཡང་ཁག་པོ་རེད་ད་ངས་དེ་ངས་བྱས་པའི་རིང་ལ་བླ་དེ་ཐོན་དུ་ཚར་འགྲོ་མཁན་འདྲ་བོ།

ད་ཁག་པོ་རེད་ཟེར་དེ་རིང་ཁྱེད་ངས་ཁྲིད་ཐུབ་མ་སོང་ཟེར། ཁྱོད་ཡག་པོ་ཞིག་ལྟོས་ཞིག་སོང། ཨ་ཡ་ད་འདི་མིན་ན་རྒྱུ་མ་དངོས་གྲུབ་ཅིག་མཇལ་རན་པ་རེད། ད་ཡིན་ན་ཁྱོད་ཉམས་ལེན་ལ་བརྩོན་པ་ཞིག་ལྷ་དང་བླ་མ་ལ་གསོལ་བ་བཏབ་ཤོག་ཁྱོད་ཤི་དུས་ངས་གཟབ་གཟབ་བྱས་ནས་སྐད་གཏོང་ག་ཡོང་དགོས་ངས་ཡོང་མི་བཞག་ཨ་ཚེ་འདི་ལ་ནི་ཁྱོད་ཀྱི་ཁ་ཟིན་ནི་མ་ཡོང་བ་ཡིན་ཙང་ད་ལས་སྒྲིབ་མ་དག་ཟེར་ཨ་ནི་ཡལ་སོང་བ་རེད། ཡིན་ནའང་ཁོ་དོན་དག་བྱུང་བ་རུ་བ་དག་ཞིག་དུས་དྲན་སྒྲུག་རུ་བ། དགེ་བཤེས་གཅིག་གིས་ཉམས་ལེན་བྱེད་མཁན་གྱི་རྒྱུད་སྨད་ནང་འཛུལ་བའི་སྐད་ཆ་རྒྱུད་སྨད་ཡིན་པས་ཡོད་དེ། ད་འཛུལ་ནས་ཟ་ཁང་གཅིག་ནང་ལ་འགྲོ། སྨད་འཚོང་མ་རག་ནས། ཟ་ཁང་ཨ་མ་ཞིག་སྨད་འཚོང་ཡིན་ཨ་མ་ཞིག་དང་བུ་མོ་ཞིག་ཡོད་འདུག་ཨེ་འདྲེ་ཡོད་རེད་སྨད་འཚོང་དེ་ག་བསྡད། ཞལ་ལག་འདི་ནས་མཆོད། ཟ་ཁང་ཟ་གི་ཟ་གི། ཚོགས་ལ་འགྱེད་བྱུང་བ་དེ་ཨ་མ་ཁོ་གཉིས་ལ་སྤྲད་གི་སྤྲད་གི་བྱེད། རྩིས་ཟེར་གི་ཡོད་མ་རྒྱབ། ད་རྩིས་བརྒྱབ་ན་ཟ་ཁང་བུ་ལོན་དག་གི་མ་རེད་ད་ཏོག་ཏོག་ཟ་ངན་ཡང་མེད་ཁུ་གཅིག་ཨའུ་ཚུ་སྤྲད་ཡོད་འགྲོ་བསམ། དེ་རེད་བྱས་ནས་ཧ་ལམ་ལོ་ཁོག་ཁོག་ཟེར་མེད་འགྲོ་གཅིག་དེ། ཨ་ནུ་དགོངས་དག་བུ་མོ་དེ་ཐུགས་ཁ་ཉེ་གི་ཡོད་རེད། དགེ་བཤེས་ལགས་དེ་ག་བ་ཉེ་གི་ཡོད་ཡིན་ན་ཤོད་དེ་བ་བྱས་ཁོ་མོ་བྱས་མེད་འགྲོ། ད་ཉི་མ་གཅིག་སླེབས་དུས་བུ་མོ་དེ་ན་གི་འདུག་བྱས་པ། ནག་དུས། ད་དོ་དགོང་ནག། ཨོ་རྩེད་ལས་དུས། སུ་ལག་བྱས་ནས་མར་ཁུ་གང་བླུགས། ཅོག་བྱེད་བཅུག།

རྩ་ནས་མེད། རྩ་ནས་སྡོད་ས་མ་རེད་སྒོ་ནས་འཛུལ་ས་མེད་མེད་སྐད་ཆ་དྲིས་ན་འདི་བར་ཟ་ཁང་ཅིག་ཡོད་རེད་གོ་ཡོད་རེད་ཡོད་མ་ཡོད་ཟེར་གོ་ཡོད་རེད་ངས་མ་འདི་ཡོད་ཨ་ཁ་སང་ཁ་ཉིན་ཡོད་ཟེར་ཁ་སང་ཁ་ཁྱེད་རང་ནོར་རེད་ད་དེ་ཡན་པ་ཅིག་ཡིན་འགྲོ་ཟེར་ང་ཡན་པ་ཡིན་འགྲོ་ང་ད་ལྟ་ཕན་ལ་འདིར་ཟ་ཁང་དུ་ཟ་མ་ཟ་དེ་ཡིན་ད་གང་བཤད་ཨོ་གོ་དེ་འདྲ་ཡིན་ན་ཡོད་མ་རེད་སུས་བཟང་ང་ཚོ་ལ་མ་དེ་ནི་མ་རྙེད་པ་རེད་དེ་ནི་ཁྱེད་ནི་བཟོ་ལ་ཡ་ཞང་ས་མ་རྙེད།

དེ་འདྲ་བྱུང་ཡོད་རེད། ང་ཚོ་ལྷོ་བ་རྒྱལ་སྲས་སྐུ་གོང་མ་དེ་ལྐུགས་པ་འདྲ་གྱི་ཡོད་རེད་བླ་མ་རྩ་ཆེན་པོ་འོན་རྒྱལ་སྲས་ཀྱི་ཡང་སྲིད་ནོར་ཡིན། ཁ་འུ་ལུ་འུ་ལུ་རེད། ཆུ་མཇུག་བར་ལ་ཞིང་ཁའི་ནང་ལ་ཨ་མ་གཡོག་མོ་བྱས་སོང་ཡང་སྲིད་ངོ་མ་རེད་མ་ཐུག་བ་བྱས། ཞིང་ཁའི་ནང་ལ་ཨ་མའི་ལས་ཀ་བྱེད་དགོས་འདུག་ངས་བཞག་འདི་ལོ་བརྒྱད་ན་རྡོ་གང་ལ་བྱིན་བཞག་མཁན་ཞིག་རེད། ཨ་ནི་ལྐུགས་པའི་སོ་རུ་བ་མི་སྡུག་ལྷོ་ལྟ་ཚ་དེ་མིན་སུ་སྡུག་བཤད་མ་རེད་འདི་ལྟ་དེ་ཤེས།

རྡོ་རྗེ་སྤྱི་བོ་ཡག་པོ་འདུག་ད་མ་ག་ཚད་ཡིན་པད་ཤག་ཁོལ་རྒྱུ་མེད་པ་པད་ཤག་ག་ཚད་མ་རེད་རྒྱུ་མ་ལུས་པ་སྤྲད་ཆོག་གི་རེད་བ་དེ་དྲི་བ་ཡག་པོ་འདུག་ཁོལ་སོང་ཟེར་ད་མ་རྒྱུ་མ་ལེན་རྒྱུ་བཙལ་ན་དགའ་རྒྱུ་མ་རེད་དགོས་མ་རེད་དགོས་མ་རེད་ཡ། ད་དེ་འདྲའི་མ་བརྗེད་དེ་ལས་ཁྱེད་རང་འདས་འདས་ཞུ། མི་ཚང་འདི་རྒྱུ་ནས་ཨོག་རྩིས་བ་རེད་མི་ནི་ང་མ་གཏོགས་མེད་ང་ཉིད་ཡང་འདུས་འདས།

ཨཱ་ཞིང། ལོ་ག་ལ་བདུན་པོ་དེ་བཟའ་བཏུང་ནང་བཅུག། བར་སྐབས། རང་གི་མ་ནོར་ལས་ཀྱི་རྟགས་ཀྱིས་བཙུགས། སྔོན་ཆེན་པོ་མ་བྱས་པར་མི་ཡི་ཧ་མ་གོ་ལ་ཆེ་སྔོན་ཆུང་ངུ་བྱས། ཨཱ་ཁོ་རང་དེ་གང་ལ་འདེད་དུ་འོང། དབྱུག་པ་ཁེ་ངས་གཡོག་པོ་དེ་ཤ་ཨང་བཙལ་ཏེ་བར་ཆད་སོང་བཅུག། ཨཱ་ཁོ་རང་གི། མི་གི་ཡོད་ངན་གི། ལོ་ག་ལས་དང་ཁོ་རང་གཉིས་ཆ་ལྷ་གཅིག་ལ་སྐྱེས་འདི་མཉམ་འབྲེལ་ལ་ལྷ་ལ་སྐྱེས་ཡོད་ནས་ཨཱ་བདེ་བ་ཡུན་རིང་བྱས། ཨཱ་ཚུར་ལོག་ཡོང། སང་ཉིན་ཡང་བར་དུ། བཟླས་པ་ཐིག་ལེའི་རིག་འཛིན་བྱེད། སྣང་བརྙན་ཐིག་ལེའི་རིག་འཛིན་བྱེད། དང་དེ་ནས་ཡན་ཆད་འདི་ཚེས་པ་བཅུ་བདུན་ཉིན་བཅོ་བརྒྱད་དུས་བབ་པའི་དཔྱིད་ཟླའི་ལས་དུས། པའི་མཚན་ཐོག་ཐག་གིས་བཟླས་པ་བྱེད། ནམ་མ་ལངས་པར་བཟླས་པ་བྱེད། དེ་ནས་ཐུང་རུ་ཐུང་རུ་ཐུང་རུ་ཏོ། ཉི་ཤུ། པའི་འདི། ཉི་ཤུ་བཞི་པ་དང་གཉིས་རོ། ལྔ་པ་དག་གིས་ནི་གཅིག། བྱེད།

ཞེ་དྲག་གི་དངོས་ཆེན་པོ་འདུག་ན་ལྟ་བ་ཀྱི་བ་དྲེ་བྲེ་བཤད་ཅི་དྲི་མི་རེ་ཅིག་གསལ་ལ་མ་གསལ་ཅིག་ཡོད་ཨ་ནི་ཕ་ཁ་ཅུ་ཀྱི་མཚན་དགོང་མོ་ལ་ཁས་ཨ་ནི་འདས་པོ་བྱེད་ཀྱི་ཡོད་ཡོད་ཅིག་གི་དེ་བུད་མེད་གང་ཡོད་ས་ལ་འགྲོ་བུད་མེད་ཀྱི་ནང་དུ་བཅངས་པའི་སྐུད་པ་འཚོང་མཁན་བལ་ལས་བྱེད་མཁན་འོ་དེ་འདྲའི་ས་ལ་མཁའ་འགྲོ་མ་མང་པོ་ཡོང་གི་ཡོད་མེད་འགྲོ་ཨ་ནི་ཤ་འཚོང་མཁན་འདྲ་དེ་འདྲའི་ཡོད་འགྲོ་རྩམ་པ་འཚོང་མཁན་ས་ལ་ཞིག་པོ་མི་ཡོང་ཟེར་བ་རེད

ཁོ་རང་རྗེས་སུ་འཛིན་མཁན་གྱི་ག་ནོ་མའི་སྤྲུལ་པ་དེ་ཨ་ནེ་ནང་ཤེས་ཀྱི་ཐུགས་རེད། དེ་ཐུག་སོང་ན། དེ་གི་འགྲམ་པ་འདྲ་གཅིག་ལ་ག་ཁྱི་དེ་འཁོར་བསྡད་པ་རེད། མ་ཁྱུར་འཁོར་གི་རེད། ཁོ་བོ་ནུ་ན་ལ་སང་ཞེས་དགོས་དེ་ལྟོས་ནས་ཅི་ལྟ་དགོས་རེད། ཁོ་རང་ནི་འདི་བདེ་ཡག་འདུག་འདི་ཡོད་མ་རེད་ད་དེ་ཕུལ་བ་རེད་ག། དེ་མེད་ན་ཁྱི་སྲུང་སུ་གཉིས་མ་བརྗེ་བ་བྱས་དེ་ནི་དེ་ལ་འོ་ལས་བྲིས་རོགས་ཅི་ཟེར་བསུ་བ་སྟབས་ག་རེ་བྱེད་དགོས་ནུ་བ་ད་ལྟས་པའི་འུ་ཚོ་ཐལ་སྐྱེས་དགོས་ངེས་རེད།

གང་གི་མཛོད་སྤུ་དེ་ལ་རང་གི་དགའ་འཁྱིལ་གྱི་རི་མོ་དེ་ཕར་འཕོས་འགྲོ་མཁན་གྱི་མཛེས་མ་དེ་གིས་མཁའ་སྤྱོད་ཀྱི་གནས་སུ་ཁྲིད་པར་ཤོག་ཅེས་པ་རེད། ད་དེ་འདྲས་རེད་བྱས་ཙང་ད་ལྟ་དེ་དག་ལ་ཡང་བཤད་རྒྱུ་མ་བྱུང་རེད་ད་ལྟ་དགོན་སྡེ་བཞག་གིན་པས་ད་ལྟ་ག་བཞག་གི། བཞག་ན་ནི་དངུལ་ལོང་དེ་དག་ལ་ལུས་བསྡད་པ་དེ་བཤད་གི་ཡིན། ག་རེ་འདོད་བདག་བྱེད་དཀའ་བ་ལས་སོང་ག་སོང་བཤད་ཡག་དེ།

དགར་འདུག། འཁོར་ལོར་སྔགས་འཁོར་ལ། རྩེ་གཅིག་དམིགས་པའི་དར་བས། ད་དེ་ཡིན་ན་བཟླས་པ་འགོ་ལས་པ་རེད། ཕོ་ཉ་འདི་ཨོང་ཀོར་འཇིག་ལྟ་འདི་ན་མ་གསལ་རེད། ད་བཟླས་པ་བྱེད་ཡག་དེ་ཆོས་འཁོར་ཆོས་འཁོར་སྙིང་ག་རེད། སྤྲུལ་པའི་འཁོར་ལོ་ལྟེ་བ་རེད། སྙིང་ག་ལ་སྔགས་འཁོར་བཀོད་ནས་བཟླས་པ་ངག་བཟླས་བྱས། ཆོས་འབྱུང་མར་བབས་ནས་ལྟེ་བའམ་གསང་གནས་སུ་བབས་ནས་ཨེ་ཡིད་བཟླས་བྱས་ཆོས་འཁོར་སྤྲུལ་པའི་འཁོར་ལོར་སྔགས་འཁོར་ལ་རྩེ་གཅིག་དམིགས་པའི་ངག་ཡིད་བཟླས་པ་དང་ངག་བཟླས་ཡིད་བཟླས་གཉིས་བྱས། ཞར་བྱུང་རྫོགས་རིམ་ཟུང་གི་ཕོ་ཉ་ཡིས། ཞར་བྱུང་རྫོགས་རིམ་ཟུང་ཟེར་དུས་ཞར་བྱུང་རྫོགས་རིམ་གཉིས་རེད། ཟུང་ཟེར་དུས་གཉིས་རེད། ད་གི་གཉིས་འདུག་ཨ། ཨོ་དེ་རེད་ཟུང་གི་ཕོ་ཉ་ཡིས། ལྷན་སྐྱེས་བདེ་སྟོང་ཡེ་ཤེས་འདྲེན་པར་ཤོག། ཞར་བྱུང་རྫོགས་རིམ་བསྒོམ་པ་ལ་བརྟེན་ནས། བའི་རྫོགས་རིམ་དེ་མགྱོགས་པོ་རྟོགས་ཡོང་སྐྱེ་བ་ཡིན་ཙང་ལྷན་སྐྱེས་ཀྱི་བདེ་བ་ཆེན་པོ་དེ་མགྱོགས་པོ་གཅིག་ཡོད་པ་རེད།

བདག་པས་མི་ལ་བརྡ་བྱས་ནས་གཡོན་པས་འདི་རེད་ཡ་རེད་མི་རེད་ཞེས་བཤད་དགོས་ཡ་འགྲོ། མཆོད་པ་ཕུལ་ནས་གཡོན་པ་ལ་ལག་ཆོད་བྱེད་དགོས་ཡ་དེ་གཙོ་བོ་རེད། ལག་ཆོད་ལག་ཆོད་མ་བྱུང་ནས་གཡོན་པས་ལས་ཀ་གང་ཡང་བྱེད་པ་དེ་སྔར་གཡོན་པའི་ཀུན་སྤྱོད་ཡིན་བསམ་པས། འཁོར་ལོ་སྡོམ་པ་ཡབ་སྡོམ་པ་ཡབ་ཡུམ་གྱི་དམ་ཚིག་ཡིན་བསམ་པ་དེ་དྲན་ནས་གཡོན་པའི་ཀུན་སྤྱོད་བྱེད་ཀྱི་ཡིན། ཨ་ནི་ཡུལ་ཉི་ཤུ་རྩ་བཞི་ན་ཡོད་པས།

ནམ་ཞིག་གི་དུས་ན་ཨ་ནི་ཕ་རུ་བུ་གཅིག་ལ། ཨ་ནི་བས་རང་རྗེས་སུ་འཛིན་ངེས་དགའ་མ། བྱུ་རུའི་མདོག་ཅན་མདོག་དམར་པོ་སྐྲ། ལི་བ། སྐྲ་གྲོལ་དམར་སེར་མིག་གཡོ་མ། འོ་དེ་འདྲའི་སྤྱི་དང་ཐུགས་ནི་གུས་མངོན་སུམ་མངོན་སུམ་དུ་རིག་འཛིན་གྲོང་དུ་ཁྲིད་འགྲོ་ཤོག། ད་དེ་ཁྲིད་མ་ཐུབ་ངེད་ཅིག་ནི་སུ་ན་འགྲིམས་པ་ཡིན་པ་ཐག་ཆོད། དེ་ཡིན་ན་སིནྡྷུ་ར་ལངྒ་ལིའི་སྡོང་བུར་བཅས་སྡོང་བུ་དེ་རུ་བསྡད་ནས་དུར་ཁྲོད་དུ་ཞག་པོ་བཅོ་ལྔ་པོ་དུར་ཁྲོད་སུ་འདུག་ཨ་ནི་ལུང་པ་ག་པར་ཡིན་ས་བྱང་ཆུབ་ཀྱི་མཐར་འགྲོ་བཞག་ནས། རང་གི་མཛོད་སྤུ་འཁྱིལ་རིས་དེ་སུའི་གདོང་ལ་འཕོས་པས་འཕོས་པའི་མཁའ་སྤྱོད་མ་དེ་གིས། བུད་མེད་དེ་གིས་ཨ་ནི་ཁྲིད་འགྲོ་ཤོག། འོ་འདིར་ཚེ་འདི། ཨ་ནི་དེ་འོག་ལ་དགའ་བས། གལ་ཏེ་ཚེ་འདི་གྲོལ་བར་མ་བྱུང་ད་དུང་ཐུག་གི་མི་འདུག་སྦྱིན་ལུགས་བྱེད་རྒྱུ་ཡོད་མ་རེད་ཨོ་ད་ལྟ་ཡིད་ངོ་མི་འདུག་སང་དྲན་རྒྱུ་ཡོད་མ་རེད། སུ་སུ་བས་སུ་ནང་གི་མ་ཆོག་པ་མ་གཏོགས།

སྐལ་བཟང་རིན་པོ་ཆེ་སྟག་མོ་རེད་ཡང་བཙག་འགྲོ་ཁ་ཆེ་དེ། དེ་ག་སླེབས་པ་དང་མཁའ་སྤྱོད་ཞིང་ཁམས་རེད། མཁའ་སྤྱོད་ཞིང་ཁམས་འདི་ཡོད་དེ་ཡོད་ཟེར་ཡ་ཡོད་མ་རེད་ཨོ་དེ་འདྲས་ཅན་ལས་ཚག་དེ་གོ་རེད། བླ་མ་ཁྱེད། དུག་མོ་ནང་ལ་མ་བྱོ་རི་སྐལ་བཟང་གྱིས་བཙུགས་པ་རེད། ཁྱེད་རང་འདི་ཡར་ཤོག་བྱས་པ་རེད། ཨ་བ་བདུད་ཀྱི་བ་ཤད་ཡིན་འགྲོ་ཟ་མ་ཁས་པ་རེད་ཀོང། ཨན་སྐལ་བཟང་དེ་ཡར་འཐེན་པ་རེད། འཐེན་ནས་མང་སྐད་ཤིག་བཤད་པ་རེད་ད་ད་རེས་ཁྱེད་རང་ཕེབས་ཤོག་དུས་མང་ཡོང་པ་བྱས། ད་སྐུ་ཚེ་འདི་ལ་གདན་འདྲེན་ཞུ་རྒྱུ་དེ་རེད་མ་སོང། ད་བར་དོ་ལ་ངེས་པར་དུ་བསུ་ག་ལ་ཡོང་ཨ་ཟེར་ལབ་ནས་ནི་ཕྱིན་པ་ལས་སྐུ་ཚེ་དེ་ལ་ཕེབས་མ་ཐུབ་པ་རེད། ཡིན་ནས་བར་ཆད་གཏོང་ཚུལ་བརྟག་དཔྱད་པ་གྲུང་པོ་བྱེད་དགོས། གཅིག་གིས་ཐུན་དེའི་འདས་དུས་དུ་གོང་དུ་མ་གྲྭ་པ་ཅིག་བཏང་ཡོང་གི་ཡོད་རེད། གྲྭ་པ་ཅིག་མ་མཐའ་བར་རྒྱས་པ་བཏང་ཡོང་གི་ཡོད་རེད། ཨ་ནི་ཨ་བ་ད་འདི་ལ་དྲིས་ཚེ་ལུགས་དབེན་གྲོགས་སང་གྲྭ་པ་དེ་ལ་ཡ།

དཀའ་ལས་རྒྱག་གི་མ་རེད་ཨོ་རྩིས་མེད་འགྲོ་བསམ་དེ་འདྲས་རེད་དེ་ཚོ་ཐུགས་སུ་བཞག་ཕྱག་ལེན་དུ་ཐེབས་པ་བྱེད་ད། གཙོ་བོ་ནི་རྒྱལ་པོ་ཆེ་ཡང་དེ་ཚོ་རེད། ཞལ་འདོན་ག་རེ་འདོན་ཐུབ་ཐུབ་ཅིག་ཧུར་ཐག་བར་ཐག་བྱེད། དོན་བཟང་གི་མྱང་གནས་ཚེ་ཆུ་བཙུན་མ་ཆགས་པ་ཨེ་ཐུབ་མི་ཐུབ་ལྟ། མཁའ་སྤྱོད་ཞིང་ཁམས་སླེབས་ཡག་གི་སྨོན་ལམ་བརྒྱབ། གོང་དེ་འདྲས་རེ་བོ་བྱས་ནས་ད། བརྩོན་འགྲུས་ཏོག་ཙམ་མ་བརྩམས་ན་ཨེ། ད་ནི་རང་ལ་རང་གཅེས་པ་རེད། བདག་ཉིད་བདག་གི་མགོན་ཡིན་ཏེ་གཞན་ཞིག་སུ་བདག་གི་མགོན་དུ་གྱུར།

རྣལ་འབྱོར་གྱི་ཡན་ལག་དེ་ལ། ཡན་ལག་ལྔ་ཡི་ནང་ནས་ཡན་པ་ཚུལ་དང་ཕལ་ཆེར། ཕལ་ཆེར་ཕལ་ཆེར་དང་འགྲིག་གི་ཡོད་རེད་དེ། ལག་མཆོད་དེ། ཞུ་རྒྱུ་བྱུང་ཡོད་མ་རེད་ལག་མཆོད་དེ་བ། རྣལ་འབྱོར་མའི་ལག་མཆོད་དེ། རེད། འདོན་པ་ཁ་ཁ་ཡོད་རེད། ཁྲིད་རྒྱག་ན་ནི་ཁྲིད་ལག་ཁྲིད་ཡིན་པ་རེད། བདེ་མཆོག་ལག་ཁྲིད་ལ། ལག་མཆོད་ལག་ཁྲིད་རེད། བྱས་ཙང་ཡང་ལག་མཆོད་མཉམ་དུ་བླ་མ་དང་མཉམ་དུ་བྱས་ནས་ཁྲིད་དགོས་ཡ་གཅིག་རེད། དེ་ཡིན་ཙང་རྣལ་འབྱོར་མའི་ལག་ཁྲིད་ངས་ཞུ་རྒྱུ་མ་བྱུང། ངས་བདེ་མཆོག་ལག་ཁྲིད་ཞུས་པ་རེད། ཡིན་ནའི་ཁོ་ར། ལག་ཁྲིད་ཁྲིད་ཞུ་རྒྱུ་མ་བྱུང་ད་ལག་མཆོད་བྱེད་གི་ཡིན་ན། ལག་མཆོད་སྐྱིད་པ་ཡིན་ཙང།

ཁྱོད་ཀྱིས་གྲལ་སྔོ་ཡག་དེ་གཏོར་མ་ཕུལ་བའི་སྐུ་དུས། སེར་དུས་སྐམ་གཏོར་མི་རུང་བ་རེད་གཏོར་མ་སྒང་ལ་ཆུ་ཕོ་ནས་འཕུལ་དགོས་རེད། ལུགས་སྲོལ་དེ་རྒྱ་གར་ལ་ཁ་ལག་ག་རེ་ཟ་ཟ་ཆུ་འཐུང་གིན་འཐུང་གིན་ཟ་གི་ཡོད་རེད། དེའི་ལུགས་སྲོལ་བྱས་ད་མཆོད་པ་ཕུལ་ཡག་དེ་སངས་རྒྱས་དང་བས་དེ་འདྲ་ལ་ཐུག་འོ་མིན་ཟས་ལ་ལྟོས་པ་དང་བཀྲེས་སྐོམ་གི་བས་དེ་མེད་པ་ཡིན་ཙང། ལོ་པ་ཁོ་རང་ནང་སངས་རྒྱས་བྱུང་བའི་སྐུ་དུས་མཆོད་པ་ཕུལ་སྟངས་དེ་མ་ཤེས་པ་སངས་རྒྱས་ལ་ནི་བསྙེན་བཀུར་བཀུར་སྟི་ཞུ་ཡུལ་ག་འདྲ་ཞུ་དགོས་རེད་ཟེར་ཞོར་བ་ཨ་ནི། འཁོར་ལོ་སྒྱུར་བའི་རྒྱལ་པོ་ལ་ཞུ་བ་ནང་བཞིན་ཁྱེད་རང་སུ་ཡུལ་གྱི་རྒྱལ་པོ་ལ་ཞུ་བ་ནང་བཞིན་ཞེས་གསུངས་ཡོད་རེད། དེ་ཡང་ལུང་པའི་རྒྱལ་པོ་གདན་འདྲེན་ཞུ་འདུག་དུས་ཨ་ནི་ཕྱི་ལོགས་ནས་ཕེབས་ཡོང་དུས། ཨ་ནི་ཕེབས་སྐུ་མཉེལ་དེ་ཡོད་བྱས་ཙང་ལམ་སེང་ཆུ་གྲང་མོ་གཅིག་སྐུ་གཟུགས་དེ་སྤྲོད། དེ་ཙམ་ཀྱང་ཕེབས་ལོང་མེད་ན་ཨརྒྷཾ་འབུལ་ཡག་དེ་རེད། སྐུ་གཟུགས་སྤྲོད་ཚར་སོང་དུས་ནས་ཞབས་ཨ་ནི་སྐུ་ཕྱག་བྱས་ནས་བཞུགས། དེ་ནས་ཡང་ཡོ་དན་ཟ་མ་རའི་བར་དུ་ཞབས་ལ་བསིལ་འབུལ་དགོས་རེད། ཨ་ནི་གཞོང་པའི་ནང་ཆུ་འཁྱེར་ཡོང་ཞབས་ལག་འཁྲུ་དགོས་རེད་པ་མོ་མ་ཆེ་བྱས་ཙང་ཞབས་བསིལ་ཕུལ་ཡག་དེ་རེད། ཨ་ནི་ཡག་ཡག་པོ་ཅིག་ཞུ་ལ་ཚར་སོང་ནས་མེ་ཏོག་བྲིས་དགོས་འདོད་དེ་བ་མེ་ཏོག་འདྲ་བྲིས། མེ་ཏོག་ཕུལ་ཡག་དེ་རེད། ཨ་ནི་དྲི་མ་ཞིམ་པོ་རེད་པ་དེ་འདྲ་སྤོས་རེད་པ། ཨ་ནག་ཁུང་ན་མ་ཤར་བ་བྱས་དེ་བ་འོད་ཅན་གྱི་དངོས་པོ་འདྲ་བྲིས། ཞུ་མར་མཆོད་མེ་འདྲ་པོ་ནོར་བུའི་འོད་ཅན་རེད་པ་དེ་འདྲ་བྲིས། ཨ་ནི་བདུག་སྤོས་མར་མེ་བྱས། དེ་ནས། དྲི་མ་ཞིམ་པོ་དེ་འདྲ་གི་བའི་དེང་སང་དྲི་བྱུག་ཡག་ཡག་དང། དྲི་མ་ཞིམ་པོའི་ཆུ་བྱུག་གི་ཡོད་དེ་རང་ཡིན་ན་སྔོན་མ་ཡིན་ན་ཙན་དན་གྱི་ཆུ་རེད་ཙན་དན་རྡོག་རྡོག་ཅིག་ཆུ་ནང་མ་བཅུག་རྡོ་གཞོང་ནང་ལ་དབུར་ནས་དེའི་ནུར་བུ་བཅུག་ནས་ཐུགས་ཀ་ལ་བྱུགས་བཞག་དུས་ཙན་དན་གྱི་དྲི་མ་ཞིམ་པོ་བྱེད། ཙན་དན་བསིལ་སྨན་ཡིན་ན་ཚ་བ་ལ་ཕན་གི་ཡོད། བྱས་ཙང་དྲི་ཡི་བྱུག་པ་ཕུལ། དེ་ཚར་ནས་ཨ་ནི་གཞི་ནས་ཞལ་ལག་ཕུལ་དགོས་རེད་ཞལ་ཟས་ཕུལ་ཡག་དེ་རེད།

དོ། རྒྱུ་གཏོར་མ་དེ་ལ་བཟོ་ལྟ་བཟོས་པ་མ་རེད་རྒྱ་གར་གྱི་ལུགས་སུ་བྱས་ན་བག་ལེབ་དང་གཏོར་མའི་རྒྱུ་དེ་འབྲས་དང། ཁུར་བ་དང་ཤ། འདི་རེད། ཤ་ཆེན་དང། ཉ་ཤ་དང། ཆན། ཆན་ཐུག་དང།